བོད་མི་ཡི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་གྱ་ལྔ་ཕེབས་པར་འཛམ་གླིང་གི་ས་ཕྱོགས་གང་སར་འཁྲུངས་སྐར་སྲུང་བརྩི་ཞུ་བཞིན་པ་ལྟར Australia ཡི་རྒྱལ་ཡོངས་སུ་གཙོ་བོ་བོད་མི་རྣམས་ཀྱིས་མགོན་པོ་གང་ཉིད་ཀྱི་འཁྲུངས་སྐར་སྲུང་བརྩི་ཟབ་རྒྱས་ཞུས་གནང་ཡོད་པ་རེད། དེ་ཡང་བོད་མི་རྣམས་ཀྱིས Australia ཡི་མངའ་སྡེ་དང་ས་ཁུལ་འདྲ་མིན་ནང་འཁྲུངས་སྐར་སྲུང་བརྩི་སྐབས་ཁོར་ཡུག་གཙང་བཟོ་དང་ཞབས་བརྟན་གསོལ་འདེབས། ཉམ་ཐག་རྣམས་ལ་སྦྱིན་གཏོང་སོགས་ལས་འགུལ་འདྲ་མིན་སྤེལ་འདུག་ཐོག་མ་དེ Australia ཡི་སྐུ་ཚབ་དོན་གཅོད་ལྷག་པ་མཚོ་སྒོ་མཆོག་གིས་ཨོ་སི་ཀྲུ་ལི་ཡའི་ནང་འཁྲུངས་སྐར་སྲུང་བརྩི་ཞུ་ཕྱོགས་སྐོར་འགྲེལ་བརྗོད་འདི་འདྲ་ཞུ་གནང་སོང།
ཨོ་སི་ཀྲུ་ལི་ཡའི་ཁུལ་ལ་ཡ་ཏོག་དབྱིབས་ནད་ཡམས་རྐྱེན་པས་ཨེ་ནི་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་བྱེད་ཡག་དུ་བསྐྱེད་དེ་ང་ཚོས་སྟབས་བདེ་པོ་རང་ཞིག་མ་གཏོགས་བྱེད་ཐུབ་ཡོད་མ་རེད། ཡིན་ན་ཡང་ད་ས་གནས་སོ་སོ་སོའི་གནས་སྟངས་ལ་དཔག་པའི་གི་ད་ཐེངས་ང་ཚོས་ལས་འགུལ་སྤེལ་ཡ་དེ་ལ་ཨ་ནི་ས་ཁུལ་ཚང་མའི་ནང་ནས་ཀན་པེ་ར་དེ་ཀན་པེ་ར་རྒྱལ་ས་དེ་ད་ཡག་ཤོས་ཆགས་པའི་རྐྱེན་གྱིས་དེའི་ནང་ལོགས་ལ་ང་ཚོ་གཞུང་འབྲེལ་གྱི་མཛད་སྒོ་ཚོགས་ཐུབ་པ་རེད། ཨ་ནི་དེའི་ནང་ལ་ཡ་ད་ཅི་བཀའ་ཤག་གི་གསུང་འཕྲིན་འདི་གའི་སྒྲོག་སྦྱང་ཞུ་ཐུབ་པ་དང་སྨོན་ལམ་འདོན་པ་བྱེད་ཐུབ་ཡ་ལ་སོགས་པ། ཁོར་ཡུག་གཙང་བཟོ་བྱེད་ཐུབ་ཡ་ལ་སོགས་པ་དེའི་ལས་གཞི་འདི་གའི་དེ་ཆ་ཚང་གཅིག་བསྒྲིགས་སོང། ཨ་ནི་དགའ་སྟོན་གྱི་ཉིན་མོ་འདི་གསུང་བཤད་དང་དེ་གའི་ལས་རིམ་འདི་ཚར་བ་དང་ཨ་ནི། གཞས་སྣ་འཁྲབ་སྟོན་བྱེད་ཡག་གི་དེ་འདྲས་ཀྱི་ལས་རིམ་བྱས་རྗེས་གནམ་གཤིས་ཡག་པོ་བྱས་ཙང་སྒང་ག་ལ་ཨེ་ནི་སྟབས་བདེ་པོ་ཡག་པོ་བྱུང་སོང་བྱས་རྗེས་དེ་གཅིག་ཞུ་ཡ་ཡིན་ཨེ་ནི་སིད་ནི་ཁུལ་ལ་ཡ་ས་ཁུལ་ཁག་མ་འདྲ་བཞི་བཞི་ལྔ་གཅིག་ནང་ལོགས་ལ་ཡ་ཨེ་ནི་བོད་མི་ཚོས་ཀྱི་ཁོར་ཡུག་གཙང་བཟོ་དང་མ་ཎི་གསོག་སྒྲུབ་བྱེད་ཡག་གི་དེ་འདྲས་ཀྱི་ལས་འགུལ་དེ་གས་དེ་སྤེལ་བཞག་ཉམ་ཐག་ལ་ཡ་ཟས་སྦྱིན་གཏང་ཡ་འོ་དེ་འདྲས་ཀྱི་ལས་གཞི་ཅིག་སྤེལ་བཞག་ཨ་ནི Victoria དང Queensland ནང་ལའང་ད་ག་ནང་བཞིན་གྱི་ས་གནས་སོ་སོ་སོའི་གནས་བབ་ལ་དཔག་པས་ཀྱིས་སྤེལ་ཐུབ་ཡོད་རེད།
Australia ཡི་རྒྱལ་ས་ཁན་བྷི་ར་ཡི་ནང་འཁྲུངས་སྐར་སྲུང་བརྩི་གང་འདྲ་གནང་ཡོད་མེད་ཁན་བྷི་ར་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་སྐལ་བཟང་ལགས་ཀྱིས་འགྲེལ་བརྗོད་གནང་དོན། སངས་རྒྱས་ལགས་བཀྲ་ཤིས་བདེ་ལེགས་ང་ཚོ་དེ་ཁན་བྷི་ར་བོད་རིགས་མཐུན་ཚོགས་ངོས་ནས་ཨ་ནི་ད་རེས་སྐྱབས་མགོན་རིན་པོ་ཆེ་དགུང་གྲངས་བརྒྱད་ཅུ་གྱ་ལྔར་ཕེབས་པའི་སྐུའི་འཁྲུངས་སྐར་ལ་ཡ་ད་ང་ཚོས་ལས་རིམ་ཁག་གསུམ་ཙམ་ཞིག་སྤེལ་བ་ཡིན།

ཨེ་ལས་འགུལ་གསུམ་པ་དེ་ང་ཚོས་དེ་རིང་སྤྱི་ཟླ་བདུན་པའི་ཏ་རིག་དྲུག་ཉིན་མོ་དེ་ལ་ཡ་ང་ཚོས་རྒྱ་གར་གྱི་དར་རམ་ས་ལའི་གནས་བཞིན་པའི་ལྷ་རྒྱལ་རི་ལ་ཡ་རྒན་གསོ་ཁང་ཞིག་ལ་ཡ་ང་ཚོས་ཉིན་གུང་གི་ཞལ་ལག་དེ་དེ་འདྲའི་ཕུལ་ཡ་བྱས་རྗེས་དེ་འདྲའི་ལས་གཞི་ཁག་གསུམ་རེ་གཅིག་ད་སྤེལ་བ་ཡིན་དེ་འདྲ་ཞུ་ཡ་ཡིན་ཐུགས་རྗེ་ཆེ།
དེ་བཞིན་སིད་ནི Campbelltown བཀྲ་ཤིས་ལའི་ས་གནས་སུ་ཡང། འཁྲུངས་སྐར་སྲུང་བརྩི་གང་འདྲ་གནང་ཡོད་མེད། འཇིགས་མེད་རྡོ་རྗེ་ལགས་ཀྱིས་འགྲེལ་བརྗོད་འདི་འདྲ་ཞུ་གནང་སོང། ང་ཚོ་བཀྲ་ཤིས་ལའི་གི་ད་རེས་ད་ལོའི་གི་ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཡི་ཨ་ནི་དགུང་གྲངས་བརྒྱད་ཅུ་གྱ་ལྔ་ལ་ཕེབས་པའི་གི་ཨ་ནི་འཁྲུངས་སྐར་དེ་དཔེ་ཡག་པོ་བྱུང་སོང་ཨ་ནི་ང་རང་ཚོའི་གི་ཨ་ནི་གཅིག་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་གི་ཨ་ནི་ས་ནི་ཨ་ནི་གླིང་ཁ། ཐོག་ལ་ཨ་ནི་ང་ཚོ་ཕར་ཚེ་དེར་གཙང་བཟོ་བཟོ་ཡ་ལ་སོགས་པ་དེ་འདྲའི་གི་ཐོག་ནས་ཨ་ཅིག་ལས་དོན་ཡག་པོ་ཞིབ་པོ་ཅིག་ང་ཚོ་བྱུང་སོང་དེ་དང་ཆབས་ཅིག་ནི་ང་ཚོ་མཉམ་སྡེབ་བྱས་ཀྱི་ནི་ཞབས་བརྟན་གསོག་ཡ་རེད་མ་ཎི་འཚོགས་ཡ་རེད་ཨ་ནི་དེ་ནང་བཞིན་གི་ནི་རྒྱལ་བ་རིན་པོ་ཆེ་གི་ཀེག་གཏུབ་ཡ་ལ་སོགས་པ་དེ་འདྲ་ཨ་ནི་ཡང་དགོང་དག་ང་ཚོ་འཛོམས་བྱས་ནི་ཡང་ཅིག་དེ་འདྲའི་ད་ཅིག་ཞབས་བརྟན་གསུང་ཡ་རེད་ནང་ལ་ཨ་ནི་ཡང་མ་ཎི་དེ་འདྲ་གསོག་ཡ་ལ་སོགས་པ་དེ་འདྲའི་དཔེ་མ་སྲིད་ཡག་པོ་བྱུང་སོང་ཟེར་ཞུ་ཡ་ཡིན་བཀྲ་ཤིས་བདེ་ལེགས་ཚང་མ་ལོ་ལ། དེ་བཞིན་སིད་ནི་བོད་རིགས་མཐུན་ཚོགས་ཀྱིས། ཌི་ཝའི་ས་གནས་སུ་འཁྲུངས་སྐར་སྲུང་བརྩི་ཡི་མཛད་སྒོ་གོ་སྒྲིག་གནང་ཡོད་པ་མ་ཚད། རྒྱལ་བའི་ཞབས་བརྟན་གསོག་སྒྲུབ་དང། ཡེ་ཤུ་ཡི་ཆོས་ཁང་ནང་དུ་དབུལ་ཕོངས་རྣམས་ལ་ཟས་སྦྱིན་སོགས་ཀྱི་ལས་འགུལ་རྒྱ་ཆེ་སྤེལ་གནང་ཡོད་འདུག། ཚོགས་གཙོ་ཉེ་རྒན་ལགས་ཀྱིས་འགྲེལ་བརྗོད་འདི་འདྲ་ཞིག་གནང་སོང། དེ་རིང་འཛམ་གླིང་ཡུལ་གྲུ་སོ་སོ་ལ་གཅིག་ཡོད་པའི་བོད་རིགས་སྤུན་ཟླ་ཚང་མ་ལ་སྐུ་ཁམས་བཟང་དེ་ནི། ད་དེ་རིང་ཞུ་དགོས་པ་གཅིག་ལ་ང་ཚོ་སིད་ནི་བོད་རིགས་མཐུན་ཚོགས་ཀྱི་ཨ་ནེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ཁ་བ་གངས་རིའི་ལྗོངས་ཀྱི་སྐྱབས་གནས་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགུང་གྲངས་བརྒྱད་ཅུ་གྱ་ལྔ་ལ་ཕེབས་པའི་སྐུའི་འཁྲུངས་སྐར་ཨ་ནེ་དུས་ཆེན་ཁྱད་པར་ཅན་འདིར་སྲུང་བརྩི་བྱས་ཡོད་རེད་དེ་འདྲ་ཡིན་དུས་ལྷག་པར་དུ་ང་རང་ཚོ་འདི་སིད་ནི་བོད་རིགས་མཐུན་ཚོགས་གོ་སྒྲིག་གི་འོག་ལ་ད་ནང་ང་ཚོའི་ཌི་ཝའི་ག་ད་ནང་ཚོགས་ཁང་ཆེན་མོ PCY ནང་ལ།

སྐུ་མགྲོན་དུ་ཕེབས་ནས་འདི་མི་མང་ཧ་ཅང་མང་པོ་ཅིག་ཕེབས་གནང་སོང་ད་ཡིན་པས་ན་དེ་རིང་ཁ་སང་རྒྱ་ནག་ནས་བྱུང་པའི་ཏོག་དབྱིབས་ནད་དུག་འདི་དབང་གིས་ཨ་ནི་འཛོམས་ཐེངས་ཅིག་ལ་མི་བརྒྱ་གཅིག་བརྒྱ་གཉིས་ལྷག་འཛོམས་ཆོག་གི་མི་འདུག་ཨ། མ་ཎི་བསགས་ཡོད་བ་རེད་ཕྱི་དྲོ་ཉིན་གུང་རྒྱབ་ད་ག་ནང་ཡོད་དུ་མ་ཎི་བསགས་ཡོད་བ་རེད་དེ་འདྲ་ཡིན་དུས་ད་དགེ་འདུན་པ་མང་པོ་ཅིག་ཕེབས་གནང་སོང་དེ་གཅིག་ཆུ་ཚོད་གཉིས་ནས་གསུམ་པ་མ་ཟིན་ཅིག་བར་དུ་ང་ཚོའི་མཛད་སྒོ་དེ་འཚོགས་ནས་མི་མང་ཡིན་ནའང་མང་པོ་ཅིག་གི་མཉམ་ཞུགས་གནང་སོང་དེ་ནས་མ་ཎི་གང་མང་མང་ཅིག་གསོག་སྒྲུབ་གནང་ཐུབ་ཡོད་བ་རེད། འོ་དེ་འདྲ་ཅིག་རེད་དེ་འདྲ་ཡིན་དུས་ད་དེ་རིང་ང་ཚོས་ཅིག་ཁ་ལོ་བ་ད་སྔར་དང་འདྲ་བོ་ཅིག་མི་ཞེ་པོ་ཅིག་གྲ་རྒྱས་པོ་དེ་འདྲ་བྱུང་ཡོད་མ་རེད་ད་ཡིན་པས་ན་མཛད་སྒོ་སྟབས་བདེ་ཞིག་ད་ཚགས་ཚུད་པོ་ཨ་ནི་ལྷག་པར་དུ་ཅིག་ཞབས་བརྟན་གསོག་སྒྲུབ་ཡག་པོ་བྱུང་སོང་འོ་དེ་འདྲ་ཅིག་ཡིན་ཐུགས་རྗེ་གནང། ཨོ་གླིང་རི་སྔོན་པོ་ལ་ཡང་འཁྲུངས་སྐར་སྲུང་བརྩི་ག་འདྲ་གནང་ཡོད་མེད་འདྲི་ས་འཛིན་ལགས་ཀྱིས་འགྲེལ་བརྗོད་གནང་དོན། ཨོ། བཀྲ་ཤིས་བདེ་ལེགས། ང་ཨོ་སི་ཁྲུ་ལི་ཀི་སིད་ནི་ནས་རི་སྔོན་པོའི་བོད་མི་ཞིག་ཡིན། ཨ་ནི། ད་ལོ། ྋརྒྱལ་བ་རིན་པོ་ཆེ་འཁྲུངས་སྐར་དེ་ཨ་ནི། ང་ཚོ་རི་སྔོན་པོའི་བོད་མི་ཡོངས་ཡོངས་ནས་ནི་ཧ་ཅང་གི་ཚགས་ཚུད་པོ་ཞིག་དང་ཨ་ནི་བཀྲ་ཤིས་པ་གཅིག་བྱུང་སོང་ཟེར་ཞུ་ཡ་ཡིན། ཨ་ནི་སྤྱིར་བཏང་གི་ད་ལོའི་ལོ་དེ་ལ་ཨ་ནི་བོད་གཞུང་གི་ངོས་ནས་ཨ་ནི་ད་ལོ་སྐྱབས་མགོན་རིན་པོ་ཆེ་གི་ཨ་ནི་བཀའ་དྲིན་རྗེས་དྲན་གྱི་ལོ་ཞིག་ལ་ངོས་འཛིན་གནང་གི་ཡོད་པ་སོང་ཙང་དེ་ནང་བཞིན་གྱི།

བསམ་ཚུལ་དང་དགོངས་ཚུལ། གསུང་སྙན་མང་པོ་ཞིག་བྱུང་སོང་ཞུ་བ་ཡིན་ལགས་སོ། ཨོ་སི་ཁྲུ་ལི་ཡ་ཡི་གྲོང་ཁྱེར་སིད་ནི་ནང་ཨེས་པི་ཨེས་བོད་སྐད་སྡེ་ཚན་གྱི་གསར་འགོད་པ་སོང་ཅི་ལོ་རྒྱས་ཡིན།